ཕུན་ཚོགས་ཚེ་རིང་ལགས་དེ་རིང་བོ་དོང་པཎ་ཆེན་གྱི་རྣམ་ཐར་ངོ་སྤྲོད་གནང་རོགས་བྱས་པ་ཐུགས་རྗེ་ཆེ་ཞུ་གི་ཡིན་ཐོག་མ་དེ་ལ། ལགས་སོ་ཐུགས་རྗེ་ཆེ་གནང་བསོད་ནམས་ལགས། ཕུན་ཚོགས་ལགས་ད་རྩ་བའི་ཕྱག་དེབ་མང་པོ་ཡོད་རེད་དེའི་ནང་ནས་ཁྱེད་རང་གིས་ད་རེས་བོ་དོང་པཎ་ཆེན་གྱི་རྣམ་ཐར་དེ་བདམས་གནང་ཡ་ག་རེ་ཡིན་ན། བསོད་ནམས་ལགས། ད་ནམ་རྒྱུན་ནས་བོ་དོང་པཎ་ཆེན་གྱི་ཕྱག་དཔེ་དེ་ངས་མཇལ་མ་མྱོང། ཡིན་ན་ཡང་བར་ལམ་ང་ཚོའི་དབུ་ཁྲིད་ཟུར་པ་རྒྱ་མཚོ་ལགས་ཀྱིས་ང་ཚོའི་ལས་ཁུངས་དེ་གཙང་མ་བཟོས་པ་རེད་ཉི་མ་གཅིག། གཙང་མ་བཟོ་དུས་ད་ལྟ་དེབ་དང་ད་ག་ནང་བཞིན་ཅ་ལག་མང་པོ་ཅིག་ད་ནམ་རྒྱུན་བེད་སྤྱོད་མེད་པ་དེ་ག་དེ་ཕར་གཡུག་ཡག་གི་ཁོངས་ལ་བཞག་གནང་སོང་ང། དེ་ངས་དེབ་དེ་གའི་ནང་ནས་ཁ་ཤས་ཤིག་བལྟས་པ་ཡིན། དེབ་ནང་ནས་ཨ་ནི་བོ་དོང་པཎ་ཆེན་གྱི་རྣམ་ཐར་ཟེར་མཁན་ཅིག་མཇལ་སོང། དེ་བལྟས་དུས་མཇལ་མ་ཐག་ཏུ་ངས་ད་ཨ་ལ་ཡ་དེབ་དེ་ཅིག་ལྟ་ཟེར་ནས་བསམ་བྱུང། ད་ནི་ངས་དེབ་དེ་ངས་བླངས། དེབ་དེ་ངས་ཉར་ཨ་ནི་བལྟས་པ་ཡིན་པས། མཚམས། ཤོག་ལྷེ་འགའ་རེ་ཅིག་བསློགས་པའི་རྗེས་ལ། དེ་འདི་ནང་ལ་བོ་དོང་པཎ་ཆེན་ཟེར་མཁན་བོད་ཀྱི་མཁས་དབང་ཕུལ་དུ་བྱུང་བ་དེ་ཡིས་དེ་སྔོན་ག་རེ་ཟེར་དགོས་རེད་ཕྱག་དཔེ་མང་པོ་ཞེ་པོ་ཅིག་ལྗགས་རྩོམ་གནང་པ་དང་ད་ག་ནང་བཞིན་ཁོང་གི་ཐུགས་རིག་ཡག་པོ་ཞེ་པོ་ཅིག་ཡོད་རེད་ཟེར་དཔེར་ན་ཆ་བཞག་པ་ཡིན་ན་གཞུང་གཅིག་ལ་ཁོང་གིས་གཟིགས་པ་ཡིན་ན་གཞུང་དེ་ཁོང་གིས་ཐེངས་གཅིག་ཐེངས་གཅིག་གཉིས་གཟིགས་པ་དང་གཞུང་ཆེན་པོ་དཔེར་ན་ཆ་བཞག་པ་ཡིན་ན་ཆོས་མངོན་པ་མཛོད་བྱས་ད་ག་ནང་བཞིན་དབུ་མ་རྩ་བ་ཤེས་རབ་བྱས་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རྩ་བ་ཤེས་རབ་ཆོས་མངོན་པ་མཛོད་ད་སློབ་དཔོན་དབྱིག་གཉེན་གྱི་འདི་ག་དེ་ད། ཐེངས་གཅིག་གཉིས་གཟིགས་པ་དང་ཐུགས་ལ་ཆུད་འགྲོ་གི་ཡོད་རེད། བྱས་ཙང་དེ་འདྲའི་གྱི་ཐུགས་རིག་ཡག་པོ་ཡོད་དུས་ཏན་ཏན་མི་མཁས་པ་དེ་མཁས་དབང་དེ་འདྲ་ཅིག་གི་མཛད་པ་རྣམ་ཐར་ཀློག་རྒྱུ་བྱུང་ན་ཡག་པོ་རེད་བསམ་ནས་ངས་དེབ་དེ་ཀློག་དགོས་བསམ་པའི་ཨ་ནི་ཆོད་སེམས་ཅིག་བཙུགས་པ་ཡིན།
དེབ་འདི་ཡིན་ན་ད་ལྟ་བོད་ནས་མི་རིགས་དཔེ་སྐྲུན་ཁང་གིས་དཔར་བརྒྱབ་ཡོད་རེད་དཱ། ལགས་རེད་ལགས་རེད་མི་རིགས་དཔེ་སྐྲུན་ཁང་གིས་དཔར་རྒྱབ་རྒྱུ་རེད། དེབ་འདིའི་རིགས་དེ་དཀོན་པོ་ཞེ་དྲག་འདུག་བར་ལམ་དཔེར་ན་ཆ་བཞག་པ་ཡིན་ན་བོ་དོང་གི་ཕྱག་དཔེ་དང་གསུང་འབུམ་འདི་ག་དེ་རྒྱ་ནག་གཞུང་གིས་དཔར་འགྲེམས་ཞེ་པོ་ཅིག་མང་པོ་བྱས་ཡོད་རེད་ལྷག་དོན་དུ་བོ་དོང་གི་གསུང་འབུམ་ཆ་ཚང་ཅིག་ཉེ་ལམ་དཔར་སྐྲུན་ཞུས་ཡོད་རེད་ཟེར་ནས་ངས་གོ་རྒྱུ་བྱུང། དེ་འདྲ་སོང། ཕུན་ཚོགས་ལགས་ཀྱིས་གོང་དུ་ད་བོ་དོང། གི་ད་ངོ་མཚར་བའི་ད་ཁྱད་ཆོས་དེ་ཚོ་གསུངས་སོང། ཐོག་མར་དེ་ཡིན་ན་ད་ལྟ་བོ་དོང་ཕྱོགས་ལས་རྣམ་རྒྱལ་ག་བ་ལ་འཁྲུངས་ཡིན་མེད་དང་སྐུ་ན་ཆུང་དུས་སྐབས་སུ་ཡང་ཅིག་མཛད་པ་མ་འདྲ་བ་ག་རེ་ཡོད་ན་དེ་འདྲའི་གསུང་རོགས་གནང། ལགས་རེད་བསོད་ནམས་ལགས་བོ་དོང་པཎ་ཆེན་འཁྲུངས་ས་དེ་གཙང་གི་ས་གནས་དབྱི་གུ་ཟེར་མཁན་དེ་ལ་འཁྲུངས་བཞག་ཨ་ནི་ཁོ་རང་གི་ཡབ་དེ་ཨ་ནི། ག་རེ་ཟེར་དགོས་རེད་ཞྭ་མ་ལོ་ཙཱ་བ་སེང་གེ་རྒྱལ་པོའི་རིགས་ལས་མཆེད་པའི་རིག་གནས་མཁས་པ་ཞིག་ཡིན་ས་རེད། བྱས་ཙང་ཁོང་གི་ཡབ་ཀྱི་མཚན་ལ་ཆོས་དབྱིངས་རྒྱལ་མཚན་ཟེར། ཡུམ་གྱི་མཚན་ལ་བྱང་ཆུབ་སྒྲོལ་མ་ཟེར་ཞུས་འདུག་བྱས་ཙང་ཁོང་རང་ཕྱི་ལོ་ཆིག་སྟོང་སུམ་བརྒྱ་བཅུ་བདུན་ཅུ་དོན་དྲུག་ལ་འཁྲུངས་ཤག་ཁོང་རང་གི་རྣམ་ཐར་རང་ནང་ལ་འདི་ཡོད་རེད་གསུངས་འདུག་དཔེར་ན་རྗེ་དེ་ཉིད་ཀྱི་མེ་འབྲུག་ལོར་འཁྲུངས་ཤིང་དགུང་གྲངས་དོན་དྲུག་བཞུགས་ཏེ་ལྕགས་མོ་ལོ་ལུག་ལ་འདས་ཟེར་གྱི་ཡོད་རེད། དེ་བྱེད་དུས་ཁོང་ཕྱི་ལོ་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་དྲུག་དང་དོན་ལྔ་སོགས་ད་ང་ཚོ་བདུན་ཅུ་དོན་དྲུག་ལ་འཁྲུངས་པ་བྱས། སྐུ་ཚེ་འདས་པའི་ལོ་དེ་ག་རེ་རེད།
འདས་པའི་ལོ་དེ་ཆིག་སྟོང་བཞི་བརྒྱ་ལྔ་བཅུ་ང་གཅིག་རེད། དེ་བྱེད་དུས་ཁོང་དགུང་ལོ་བདུན་ཅུ་དོན་དྲུག་དོན་དྲུག་ཏུ་བཞུགས་འདུག་ཨ། དེ་བྱེད་དུས་སྐུ་ཚེ་རིང་པོ་བཞུགས་པ་རེད་ཟེར་འདུག་སུ་ལོ་རྒྱུས་ཡོད་རེད། དེ་བྱེད་དུ། ཁོང་སྐུ་ན་ཆུང་དུས་རང་ནས་ད་ཅིག་ང་ཚོ་མ་ཟད་སྤུ་གུ་གཞན་པ་དང་མི་འདྲ་བས། སྤུ་གུ་གཞན་པ་ཚོ་རྩེད་མོ་ལ་དགའ་བ་རེད་པ་སྤུ་གུ་ཆུང་ཆུང་ཟེར་མཁན་དེ་རྩེད་མོའི་སྣང་བ་མ་གཏོགས་རྩེད་མོ་དང་ཟ་རྒྱུ་འཐུང་རྒྱུ་གྱི་སྣང་བ་མ་གཏོགས་གཞན་ག་གེ་ཡོད་མ་རེད་བ། ཁོང་ནི་དགུང་ལོ་ཆུང་ཆུང་གསུམ་ལ་གསུམ་གྱི་དུས་ཚོད་དེ་བ་ནས་ཨ་ནི Sanskrit གྱི་ཨ་ནི་ཆོས་འཆད་པའི་རྣམ་འགྱུར་བསྟན་པ་རེད་ཟེར་ཆོས་འཆད་ཀྱི་ཡོད་པའི་སྤུ་གུ་གཞན་པ་ཚོ་ལ་བས Sanskrit གྱི་ཆོས་བཤད་པའི་དེ་ག་ཚོད་བྱེད་སྟངས་དེ་གྱི་དང་མཛད་པའི་ཚུལ་བསྟན་པ་རེད་ཟེར་ད་ག་ནང་བཞིན་ཁོང་ཆུ་དེ་འདྲའི་རྒལ་བ་རེད་པ་ད་ལོ་ལ་བལྟས་ན་ནི་ལོ་གསུམ་ལ་ད་མ་དགུང་ལོ་གསུམ་ལ་ད་མ་རེད་དེ། དགུང་ལོ་ཡར་ཕེབས་པ་དང་མི་གཞན་པས་རྒལ་དཀའ་བའི་ཆུ་དེ་ཡི་དུས་ཁོང་རྒལ་གནང་གི་ཡོད་རེད་ས།

ལགས་སོ། ད་སྐུ་ཚེ་སྨད་ལ་ཡིན་ན། བོ་དོང་ཕྱོགས་ལས་རྣམ་རྒྱལ་གྱིས Sanskrit ལེགས་སྦྱར་སྐད་མཁྱེན་པ་ཆགས་ཡོད་རེད། ལགས་རེད་ལགས་རེད་ལགས་རེད་ལགས་རེད། ལགས་རེད། ཐོག་མར་ཁོང་ནི།
ད་བོད་ཡིག་འབྲི་ཀློག་སོགས་ག་བ་ནས་འགོ་བཙུགས་ཡོད་མེད་དང་དེ་སུ་སུ་རེད་དམ། ཁོང་དགུང་ལོ་ལྔ་ལ་ཕེབས་དུས་ཨ་ནི་ཁོང་གི་ཨ་ཞང། པཎ་ཆེན། གྲགས་པ་རྒྱལ་མཚན་གྱི་སྐུ་མདུན་ནས་ཡི་གེ་འབྲི་ཀློག་དབུ་འཛུགས་གནང་བཞག་དེ་ནས་ད་ཡི་གེ་འབྲི་ཀློག་གནང་པའི་རྗེས་ལ་ཨ་ནི་ད་ང་ཚོ་བོད་ཀྱི་མཁས་པ་མང་པོ་ཞིག་མང་པོ་བསྟེན་ནས་དཔེར་ན་ཆ་བཞག་པ་ཡིན་ན་རྗེ་བཙུན་རེད་མདའ་བ་ཆོས་ཀྱི་བློ་གྲོས་དང་ད་ག་ནང་བཞིན་ཆོས་ཀྱི་རྡོ་རྗེ་དང་ད་ག་ནང་བཞིན་ལོ་ཙཱ་བ་ཆེན་པོ་ནམ་མཁའ་དཔལ་བཟང་པོ་དང་ཁོང་ཚོ་མང་པོ་ཞིག་གི་སྐུ་མདུན་ནས་ཨ་ནི་ཆོས་དཔེ་མང་པོ་ཞིག་གསན་འདུག་ཨ། སེམས། སོ་ཐར་བྱང་སེམས་གསང་སྔགས་བཅས་ཀྱི་སྡོམ་པ་ཞུས། དེ་གའི་ཐོག་ལ་སྡོམ་པ་ཞུས་ནས་རྗེས་ལ་འབད་དེ་མཁས་པའི་དབང་པོར་གྱུར་ཏེ་རྗེས་ལ་ཁོང་ལ་པཎྜི་ཏ་ཟེར་མཁན་གྱི་མཚན་དེ་ཕུལ་ཤག་རྗེས་ལ།
ད་ཁོང་བཞུགས་པའི་སྐབས་སུ་ཡིན་ན་བོད་ལ་མཁས་པ་སུ་སུ་ཡོད་རེད་ལགས། ལགས་རེད། ད་ཁོང་བཞུགས་པའི་སྐབས་ལ་བོད་ལ་མཁས་པ་མང་པོ་ཞིག་བྱུང་བ་རེད་དཔེར་ན་ཆ་བཞག་པ་ཡིན་ན། ཁོང་དང་དུས་མཉམ་པའི་པཎྜི་ཏ་ཟེར་ཞུ་དགོས་རེད་པ་གྲུབ་ཐོབ་ཞུས་ན་འགྲིག་གི་འདུག་པཎྜི་ཏ་ལྷག་དོན་དུ་ང་རང་ཚོ་རྗེ་ཙོང་ཁ་པ་ཆེན་པོ་ཡོད་རེད་ཁོང་གི་སྐབས་དུས་སྐབས་གཅིག་པ་རེད་ད་ག་ནང་བཞིན་གྲུབ་ཆེན་ཐང་སྟོང་རྒྱལ་པོ་རེད། ཁོ་རང་ཚོ་གསུམ་ཀ་དུས་གཅིག་དང་འདི་འདི་རེད་ཤག་དཔེར་ན་ཆ་བཞག་པ་ཡིན་ན་ད་གིན་ང་གཉིས་བཀའ་མོལ་བྱུང་སོང་ང་དེ་འདྲ་བོ་དོང་ཕྱོགས་ལས་རྣམ་རྒྱལ་ཕྱི་ལོ་ཆིག་སྟོང་སུམ་བརྒྱ་བདུན་ཅུ་དོན་ལྔ་ལ་འཁྲུངས་པ་རེད་དོན་དྲུག་ལ་འཁྲུངས་པ་ཟེར་ཅིག་ཡོད་པ་དེ་བྱས་རྗེ་རིན་པོ་ཆེ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལ་འཁྲུངས་པ་རེད་ད་ག་ནང་བཞིན་ག་རེ་ཟེར་དགོས་རེད་གྲུབ་ཆེན་ཐང་སྟོང་རྒྱལ་པོ་ཁོ་རང

ད་ལྟ་གོང་དུ་ཕུན་ཚོགས་ལགས་ཀྱིས་བོ་དོང་ཕྱོགས་ལས་རྣམ་རྒྱལ་ལ་པཎྜི་ཏ་ཞེས་མཚན་གསོལ་ཡོད་རེད་གསུངས་སོང་དེ་མཚན་གསོལ་དགོས་ཡ་དེ་རིག་གནས་ག་རེའི་སྒང་ལ་མཁས་པ་ཡིན་པའི་ཐོག་ནས་མཚན་གསོལ་བ་ཡིན་ན་དེ་འདྲའི་རྣམ་ཐར་ནང་ག་རེ་གསལ་གྱི་འདུག།
ཁོང་ད་རྣམ་ཐར་ནང་ལ་ཁོང་རིག་གནས་བཅུ་ཡོད་རེད་བོད་ལ་ང་རང་ཚོ་རིག་གནས་དཔེར་ན་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་ཟེར་ནས་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་ཡོད་པ་རིག་གནས་ཆུང་བ་ལྔའི་གྲས་ལ་ང་རང་ཚོ་བོད་ནང་སྙན་ངག་དང་མངོན་བརྗོད་དང་སྡེབ་སྦྱོར་དང་ཟློས་གར་དང་སྐར་རྩིས་ཡོད་རེད། འདི་ལྔ་ཟེར་རིག་གནས་ཆུང་བ་ལྔ། ཆེ་བ་ལྔའི་གྲས་ལ་ནི། སྒྲ་རིག་པ་བྱས་ཚད་མ་རིག་པ་བྱས་ད་ག་ནང་བཞིན་བཟོ་རིག་པ་བྱས་གསོ་བ་རིག་པ་བྱས་ནང་དོན་རིག་པ། ད་བོ་དོང་པཎ་ཆེན་དེ། ཐུགས་རིག་ཡག་པོ་ཞེ་པོ་ཅིག་ཡོད་པ་ཡིན་ཙང་ཆོས་དེ་གས་ཚང་མ་ལ་དཔེ་མཁས་པའི་དབང་པོར་གྱུར་འདུག་བ། བྱས་ཙང་ཁོང་ལ་པཎྜི་ཏ་ཞུ་བའི་རྒྱུ་མཚན་འདི་རེད། པཎྜི་ཏ་ཙམ་མ་ཟད་པཎྜི་ཏ་ཆེན་པོ་ཟེར་ཕུལ་འདུག་བ་མཚན་འདི།

གསང་བ་དཔལ་གསང་བ་འདུས་པའི་བཤད་རྒྱུད་རྡོ་རྗེ་ཕྲེང་བ་ཟེར་གྱི་དེ་གས་ཀྱི་འགྱུར་དེ་གས་དེ། Sanskrit ནས་སུས་བསྒྱུར་མ་གནང་དེ་ཁོང་གིས་སུ་ལ་བོད་སྐད་ལ་བསྒྱུར་གནང་རེད་ཟེར། བྱས་ཙང་ཁོང་ལ་ལོ་ཙཱ་བ་ཆེན་པོ་ལོ་ཙཱ་བ་ཞུ་གི་འདུག་བ། ལོ་ཙཱ་བ་ཞུ་གི་ཡོད་རེད། དེ་ཙམ་མ་ཟད་ཁོང་གིས་ད་དཔེར་ན་ཚད་མ་ཡོད་རེད་བ། ཚད་མ་སྡེ་བདུན་ཡོད་རེད་དཔེར་ན་སློབ་དཔོན་ཆོས་གྲགས་ཀྱི་ཚད་མ་སྡེ་བདུན་ད་ག་ནང་བཞིན་སློབ་དཔོན་ད་ལྟ་ཕྱོགས་གླང་གི་ཚད་མ་ཀུན་བཏུས་བྱས་ད་ག་ནང་བཞིན་ང་ཚོའི་བོད་ཀྱི་མཁས་པ་ས་སྐྱ་པཎྜི་ཏ་གི་རིགས་གཏེར་ཟེར་གྱི་ཡོད་རེད། དེ་གས་དེ་ཚང་མ་ཁོང་གི་ཐུགས་ལ་ཆུད་པ་གནང་སྟེ་ཨ་ནི་རྦད་དེ་མི་གཞན་པ་དང་མཉམ་པོ་འགྲན་གྱི་དོ་ཟླ་མེད་པ་ཆགས་པ་རེད། དེ་ཚད་མ་བྱས་དེ་གས་སྒྲ་དང་ཚད་མ་བྱས་ཨ་ནི་བཟོ་རིག་པ། བཟོ་རིག་པ་ཟེར་ན་ང་རང་མ་སོང་ན་ད་གཅིག Art and Craft ཟེར་གི་རེད་བ། Art and Craft ཐོག་ལ་ཁོང་མཁས་པ་ཞེ་པོ་ཅིག་ཆགས་པ་རེད་ཟེར་གི་རེད་རྒྱུ་མཚན་གང་རེད་ཟེར་ན། ཁོང་རྦད་དེ་ཁོང་གི་ཡབ་དེ་ད་གིན་ངས་ཞུས་བྱུང་བ་སྔོན་ལ་རིག་གནས་ལྔ་ལ་མཁས་པ་རེད་འདུག་བ་བྱས་ཙང་པ་ཕའི་པ་ཕའི་རྦད་དེ་བརྒྱུད་ནས་ཤེས་པའི་བཟོ་རིག་བྱས། དེ་ཡིན་དུས་ཁོང་གིས་བཟོ་རིག་པ་ལ་མཁས་པ་ཞེ་པོ་ཅིག་བྱུང་དཔེར་ན་ཆ་བཞག་ན་སངས་རྒྱས་ཀྱི་སྐུ་བརྙན་ཞིག་བྲིས་པ་དང་ལུགས་བརྒྱབ་པ་དང་ག་འདྲ་བྱས་གནང་པ་ཡིན་ན་ཡང་སངས་རྒྱས་ཀྱི་སྐུ་རང་མཇལ་བ་ནང་བཞིན་གྱི་དཔེ་སྐུ་གསོན་པོ་བཞུགས་པ་ནང་བཞིན་གྱི་རྦད་དེ་འདྲ་པོ་ཞིག་བཟོ་ཐུབ་པ་རེད་འདུག་བ་དཔེར་ན་ང་ཚོ་བོད་ནང་རི་མོ་བྲིས་གནང་བ་ཡིན་ན་སངས་རྒྱས་ཀྱི་སྐུ་ཡི་རི་མོ་བྲིས་གནང་བ་ཡིན་ན་སངས་རྒྱས་སྐུ་མངོན་སུམ་མཇལ་བ་ནང་བཞིན་བྱས།

དེའི་རྗེས་ལ་ཨ་ནི་ཁོང་གིས་རྦད་དེ་སྡོམ་པ་ཆ་ཚང་བཞེས། ཨ་ནི། གཞུང་དཔེ་ཆ་ཚང་མ་གཟིགས། ད་གྲྭ་སྐོར་ལ་ཕེབས་དགོས་རེད། གྲྭ་སྐོར་ལ་ཕེབས་པ་ཟེར་ན་རྩོད་པ་རྒྱག་གར་ཕེབས་དགོས་རེད། ཁྱད་པར་དུ། བྱས་ཙང་ཁོང་གིས་ཨ་ནི་བོད་ཀྱི་ས་གནས་ས་སྐྱ་ཡོད་རེད་བ། ས་སྐྱ་བྱས་སྙེ་ཐང་བྱས། གསང་ཕུ་བྱས་བདེ་བ་ཅན་བྱས། དེ་གས་ཚང་མ་ལ་ཕེབས་ནས་གྲྭ་སྐོར་གནང་དགོས་རེད། གྲྭ་སྐོར་ཟེར་ན་ད་དཔེ་ཆ་ཞིག་ཆ་བཞག་པ་ཡིན་ན། དཔེ་ཆ་གཅིག་ལ་གཞི་བཞག་སྟེ་ཆ་བཞག་ན་དབུ་མ་རྩ་བ་ཤེས་རབ་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རྩ་བ་ཤེས་རབ་ལ་གཞི་བཞག་སྟེ་རྩོད་པ་བརྒྱབ་པ་ཡིན་ན་རྩོད་པའི་གྲྭ་སྐོར་བྱས་པ་ཟེར་གྱི་རེད་བྱས་ཙང། ད་ཁོང་གིས་ས་ཆ་མང་པོ་ལ་ཕེབས་ནས་དུས་གཅིག་ལ་དཔེ་ཆ་གཞུང་རྒྱ་གཞུང་མང་པོ་རྦད་གཞི་བཞག་སྟེ་གྲྭ་སྐོར་གནང་གི་ཡོད་རེད། དེ་འདྲ་གནང་བ་དེ་བོད་ཀྱི་མཁས་པའི་ནང་ནས་ཁོང་དང་པོ་བྱུང་བ་རེད། བྱས་ཙང་བོད་ཀྱི་བོད་གཞུང་མང་པོ་ཁོ་རང་གིས་ལྗགས་རྩོམ་གནང་ཡོད་རེད་བ། ལྗགས་རྩོམ་གནང་པའི་ཁོངས་ལ་ཁོང་གིས་ད་ལྟ་རྒྱ་བོད་དང་ད་ག་ནང་བཞིན་རྒྱ་བོད་གཉིས་ཀྱི་གཞུང་བྱས་སངས་རྒྱས་ཀྱི་བཀའ་བྱས་དེ་གས་ཀྱི་ཕྱོགས་བསྡུས་དང་སྙིང་བསྡུས་ཟེར་ཞུ་གི་རེད་བ་ང་ཚོ་མ་སོང་ན Synopsis ནང་བཞིན་ཟེར་གི་རེད། དེ་གས་ཕྱོགས་བསྡུས་བྱས་པའི་པོད་བརྒྱ་དང་སུམ་སོ་དྲུག་འདུག་བ། བརྒྱ་དང་སུམ་སོ་དྲུག་ཁོངས་ནས་དང་པོ་བརྒྱ་དང་བཅུ་དེ་ལ་ཁོང་ཚོས་དེ་ཉིད་འདུས་པ་རྒྱས་པ་ཟེར་གྱི་འདུག་ཨཱ་ནི་འབྲིང་བ་དེ་ལ་པོད་ཉི་ཤུ། མདོར་བསྡུས་པ་དེ་ལ་པོད་བཅུ་དྲུག། འདི་གང་ལྟར་པོད་བརྒྱ་དང་སུམ་སོ་དྲུག་ཡོད་རེད། ཉེ་ལམ་རྒྱ་མི་རྒྱ་ནག་གཞུང་གི་མི་རིགས་དཔེ་སྐྲུན་ཁང་གིས་པར་སྐྲུན་ཞུས་ཡོད་རེད་ཟེར་ན་གོ་རྒྱུ་ཞིག་འདུག་དེ། དེ་ག་ནང་བཞིན་ད་གསུང་རྩོམ་སྟོང་ཕྲག་མང་པོ་ཡོད་རེད་པ། ད་རེད་གསུང་རྩོམ་སྟོང་ཕྲག་མང་པོ་ཡོད་རེད་བོད་ཀྱི་དཔེར་ན་ཆ་བཞག་པ་ན་ངས་འདི་ག་དེ་ད་ལྟ་ཁོང་གི་ད་ལྟ་སངས་རྒྱས་བཀའ་དང་རྒྱ་གར་གྱི་པཎྜི་ཏ་དག་གི་བསྟན་བཅོས་ལ་གཞི་བཞག་སྟེ་ལྗགས་རྩོམ་གནང་པ་འདི་རེད་བ། འདི་མ་ཡིན་པའི་དཔེར་ན་ཆ་བཞག་པ་ན་ཁོང་དགུང་ལོ་བཅུ་གཉིས་འདྲ་བོ་ལ་ཕེབས་དུས་ཨ་ནི་དུ་སེང་སྲམ་སྣ་འགའ་ཕེབས་དུས་ས་སྐྱ་འདྲ་བོ་ལ་ཕེབས་དུས་ཁོང་གིས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུའི་བསྟོད་པ་དང་བཅས་ཡི་དམ་གྱི་ལྷ་སྟེ་རྗེ་བཙུན་དབྱངས་ཅན་མ་རེད་དོ། ཁོང་དགུང་ལོ་གཞོན་གཞོན་སྐུ་ན་དགུང་ལོ་བཅུ་དྲུག་འདྲ་བོ་ཕེབས་དུས་ལྷ་མོ་དབྱངས་ཅན་མ་བསྟེན་ཏེ་ཁོང་དབྱངས་ཅན་ལྷ་མོ་སྒྲུབ་གནང་འདུག་པ། དབྱངས་ཅན་ལྷ་མོ་སྒྲུབ་གནང་དུས་ཨ་ནི་དབྱངས་ཅན་ལྷ་མོ་ལ་དཔལ་དེ་ག་སོ་དད་པ་མི་ཕྱེད་པའི་དད་པ་སྐྱེས།

རྒྱལ་མཚན་ཟེར་ནས་ཡང་ཕྱག་དཔེ་གཞན་པ་མདོ་གཞན་པ་དེ་འདྲ་ཡོད་རེད། བོད་ནང་ལ་སྐབས་དེ་དུས་བོད་ནང་ལ་མ་འགྱུར་བའི་ཕྱག་དཔེ་མང་པོ་ཞེ་པོ་ཅིག་ཁོང་གིས་བསྒྱུར་གནང་སྟེ་ཁོང་ལོ་ཙཱ་བ་ཆེན་པོ་ཆགས་པ་རེད་ཟེར་ནས་རྒྱུ་མཚན་དེ་འདྲ་ཞིག་དྲངས་ཀྱི་འདུག། ལགས་ཨ་ནི་བོ་དོང་པཎ་ཆེན་གྱི་མཛད་པ་བསྐྱངས་ས་ས་གནས་གཙོ་བོ་ག་པར་ཆགས་ཡོད་རེད། བོ་དོང་པཎ་ཆེན་གྱི་མཛད་པ་བསྐྱངས་ས་ལྟེ་བ་དེ་ང་ཚོ་གཙང་ལ་ཆགས་འདུག་ཨ། གཙང་ནང་ནས་ད་ནི་བོ་དོང་ཡིན་ཙང་མཚན་ཁོ་རང་ལ་ཡང་བོ་དོང་པཎ་ཆེན་ཟེར་མཚན་ཞུས་འདུག་ཨ། བོ་དོང་ཟེར་མཁན་དེ་གཙང་གི་འདི་ནས་ལྷོ་བྲག་ཡས་མས་ཅིག་ལ་ཡོད་རེད་ཤག། ཨ་ནི་བོ་དོང་ཆོས་བརྒྱུད་ཟེར་ནས་ལོགས་སུ་ཅིག་དར་བ་རེད་པས། ཁོང་མཁས་པ་ཡིན་ཙང་མཁས་པའི་རྣམ་དཔྱོད་དེ་འཆད་རྩོད་རྩོམ་གསུམ་གྱི་ཐོག་ནས་བསྟན་དགོས་ཀྱི་རེད་པ། དང་པོ་ཁོང་གིས་ད་ངས་ཆོས་བརྒྱུད་ཅིག་བཟོ་དགོངས་ནས་ཨ་ནི་ཁོང་ས་གནས་གཅིག་ལ་བཞུགས། གཙང་གི་ས་གནས་ཁ་ཤས་ཤིག་ལ་བསྡད་དེ་དགོན་པ་ཁ་ཤས་ཕྱག་བཏབ་ཨ་ནི་དགོན་པ་བོ་དོང་ནང་ལ་བཞུགས་བཞུགས་པ་གནང་དེ་ཨ་ནི་ཁོ་རང་གི་ཆོས་བརྒྱུད་དེ་ཤུགས་ཆེན་པོ་སྤེལ་གནང་ཡོད་ས་རེད། སྤེལ་གནང་ཨ་ནི་ད་ཆེ་འདི་ཆེ་བས་ཁུངས་རེད་པ།

ཁོ་རང་བཞུགས་ཁོ་རང་གི་ཞལ་བཞུགས་པའི་སྐབས་ལ་ས་སྐྱའི་རོང་སྟོན་ཤཱཀྱ་རྒྱལ་མཚན་ཞུ་མཁན་ཡོད་རེད་དཔེ་མཁས་པ་ཞེ་པོ་བྱུང་བ་རེད། ཁོང་དང་དེ་ག་ནང་བཞིན་རྗེ་མི་ཕམ་མགོན་པོ་ཟེར་མཁན་བྱུང་བ་རེད། ཁོ་རང་གཉིས་ལ་འགྲན་རྩོད་གནང་ནས་ཁོ་རང་གཉིས་ཁོང་པའི་རྩོད་པས་ཕམ་པ་རེད། ད་ང་ཚོས་མ་ཟེར་ན་རྩོད་པས་ཕམ་པ་རེད་ཟེར་དུས་ད་ང་ཚོའི་བོད་ལ་མུ་སྟེགས་ཀྱི་བསྟན་པ་དར་ཡོད་མ་རེད་དེ་ཡིན་ན་ལྟ་བ་ལོག་མཁན་མ་རེད་དེ་ཡིན་ན་ཡང་ལྟ་བའི་ཐོག་ལ་གོ་བསྡུར་གནང་བ་རེད་པ། ཏེ་ཁོང་གི་དབུས་གཙང་ལ་བཞུགས་ཏེ་ཁོང་གི་ཆོས་བརྒྱུད་བོ་དོང་དར་སྤེལ་གནང་ཡས་ཀྱི་ཐབས་ཤེས་ཞེ་པོ་གནང་རེད་ཡིན་ནའི་ད་ལྟ་དཔེར་ན་ང་ཚོ་བོད་ལ་ས་སྐྱ་རྙིང་མ་བཀའ་བརྒྱུད་དགེ་ལུགས་སོགས་འདི་དར་བ་ནང་བཞིན་གྱི་ཆོས་བརྒྱུད་ཆེན་པོ་ཤུགས་ཆེན་པོ་འདྲ་དར་མི་འདུག་ཡིན་ན་ཡང་དེ་རིང་ཁ་སང་ཁོ་རང་གི་དེ་འདྲ་དགོན་པ་གཉིས་ཡོད་ས་རེད་བོད་ལ་གཅིག་དང་ད་ནི་གཅིག་བལ་ཡུལ་ལ་ཡོད་རེད་འདི་གི་ཡན་ལག་གཅིག་རྡ་རམ་ས་ལ་ཡོད་རེད་ཟེར་མཁན་ལགས་སོ། ཕུན་ཚོགས་ལགས་དེ་རིང་ང་ཚོ་ལ་བོ་དོང་པཎ་ཆེན་གྱི་མཛད་རྣམ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ།
ལགས་སོ་བསོད་ནམས་ལགས་ཐུགས་རྗེ་གནང། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།